དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ། རབ་གནས་ཆུ་མོ་ཡོས་གི་ལོ་གི། བོད་ཟླ་བརྒྱད་པའི་ཚེས་པ་ཉེར་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི། ཟླ་བ་བཅུ་བའི་ཚེས་བརྒྱད། གཟའ་ཉི་མ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི། བོད་སྐད་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། གོང་ས་རྒྱལ་བ་རིན་པོ་ཆེ་ཡིས། འདི་ལོ་གི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་མཁན། ཨི་རན་གྱི། འགྲོ་བ་མིའི་ཐོབ་ཐང་དང་རང་དབང། བུད་མེད་ལ། ཐོབ་ཐང་འདྲ་མཉམ་རྩོད་ལེན་ལེན་པ། ད་ལྟ་བཙོན་འོག་ཏུ་ཡོད་པ། ལྕམ། ནར་གི་སི་མུ་ཧ་མ་དཱི་ལགས་སུ་འཚམས་འདྲི་གི་གསུང་འཕྲིན་ཟིག། ཕྱི་ཚེས་བདུན་གྱི་ཉིན་བསྩལ་གནང་མཛད་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན། ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པ་གི་ཐད། ཡུ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཟིག་འཛིན་ཆེད་ཁོ་ཚོས་འབད་བརྩོན་བྱེད་རྒྱུ་གལ་ཆེན་དུ་མཐོང་གི་ཡོད་ཅེས། འཇར་མན་དང་ཨོ་སི་ཁྲུ་རི་ཡ་གི་གྲོས་ཚོགས་འཐུས་མི་ཁག་ཅིག་གིས་བཞུགས་སྒར་དུ་གཟིགས་སྐོར་དང་འབྲེལ་འགྲེལ་བརྗོད་གནང་སོང།
མཇུག་ཏུ་ཉེ་ཆར་བོན་གྱི་གདན་ས་ཆེན་མོ་སྨན་རི་གླིང་ནས་བོན་སྒོ་ལོ་དེབ་གསར་པ་གསུམ་མཉམ་དུ་འགྲེམས་སྤེལ་དང་འབྲེལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་ལོ་ནས་འདོན་སྤེལ་གནང་འགོ་ཚུགས་པའི་བོན་སྒོ་ལོ་དེབ་ཀྱི་སྐོར་དེབ་ཀྱི་རྩོམ་སྒྲིག་པ་དང་མཉམ་དུ་གླེང་མོལ་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་འདི་ལོ་གི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ཨི་རན་གྱི། འགྲོ་བ་མིའི་ཐོབ་ཐང་དང་རང་དབང། བུད་མེད་ལ་ཐོབ་ཐང་འདྲ་མཉམ་རྩོད་ལེན་པ། ད་ལྟ་བཙོན་འོག་ཏུ་ཡོད་པ

འདི་ལོ་གི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ལྕམ་ནར་གི་སི་མུ་ཧ་མ་དཱི་ལགས་སུ་བསྩལ་གནང་མཛད་པའི་གསུང་འཕྲིན་གྱི་ནང་དེང་སྐབས་འཛམ་གླིང་ནང་འགྱུར་བ་ཟིག་འགྲོ་རྒྱུ་གི་འདོད་པ་ཡོད་མཁན་ཇེ་མང་དུ་འགྲོ་བཞིན་པ་དང་འགྱུར་བ་དེ་ཡང་འཁྲུག་རྩོད་ཁག་འཚེ་མེད་ཞི་བ་དང་གྲོས་མོལ་གྱི་ལམ་ནས་སེལ་ཐུབ་པ། འགྱུར་བ་དེ་དག་གི་གཞི་རྩ་ནི་བྱམས་སྙིང་རྗེ་དང་འགྲོ་བ་མིའི་འགན་འཁྲི་ཡོད་པ་དང་མགོན་པོ་གང་ཉིད་ཀྱིས་ཤེས་ཡོན་གྱི་ཐོག་ནས་འགྲོ་བ་མིའི་རིགས་གཅིག་གྱུར་ཡིན་པའི་འདུ་ཤེས་ཀྱི་རིན་ཐང་ལ་བརྩི་མཐོང་གོང་འཕེལ་གཏོང་རྒྱུ་གི་དམིགས་ཡུལ་འགྲུབ་རྒྱུ་ཡིན་པར་ཐུགས་ཡིད་མཛད་ཀྱི་ཡོད་ཅེས་བཀའ་བསྩལ་གནང་མཛད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་གིས་ཕྱི་ཟླ་བཅུ་བ་གི་ཚེས་དྲུག་གི་ཉིན་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁོ་ལོམ་བི་ཡ་གི་ནང་ཡོད་པའི་ཁོ་ལོམ་བི་ཡ་རྒྱལ་ཡོངས་སློབ་ཆེན་གྱི་རྩ་བའི་སློབ་གྲྭ་ཆེ་ཁག་དགུ་ཡོད་ས་གི་མཐོ་སློབ་ཀྱི་སྡེ་ཚན་ཞིག་གི་ནང་ཆེད་ཕེབས་ཀྱིས་དེར་ཡོད་སློབ་ཕྲུག་ཚོ་ལ་བོད་དོན་གྱི་སྐོར་གྱི་གཏམ་བཤད་གནང་ཡོད་སྐད། ལྷོ་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས། འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན། སྐབས་དེར་སྲིད་སྐྱོང་གིས་དེར་གྱི་སློབ་ཕྲུག་ཚོ་ལ་གཙོ་བོ་བོད་ཀྱི་གནད་དོན་དང། བོད་མི་སྐྱབས་བཅོལ་བ་གི་གནས་སྟངས་དེ་བཞིན་བོད་མི་སྐྱབས་བཅོལ་བ་གི་འཕྲོད་བསྟེན་ལ་སོགས་པའི་གནས་སྟངས་ཀྱི་ཐོག་ལ་གསུང་བཤད་གནང་ཡོད་པ་མ་ཟད།

དེའི་རྗེས་སུ། ཕྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་གི་བར་གནས་མཆོག་རྡོ་རྗེ་གདན་ནས་ཆོས་འབྲེལ་བསྩལ་གནང་རྒྱུ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཚེས་གཅིག་གི་ཉིན་གནས་མཆོག་རྡོ་རྗེ་གདན་གྱི་གསུང་ཆོས་ར་བ་གི་ནང ྋགོང་ས་རྒྱལ་བ་རིན་པོ་ཆེ་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་གི་གཏན་འཁེལ་བྱུང་ཡོད་སྐད། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱས་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་ཕལ་ཆེ་བ་ནི་དམར་ཤོག་གཞུང་གི་ཁེ་ཕན་གཙོར་བཟུང་བྱེད་བཞིན་ཡོད་པ་འབྲེལ་ཡོད་ཉམས་ཞིབ་པ་གིས་འགྲེལ་བརྗོད་གནང་འདུག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་གི་འོག་ཟླ་བ་འདིའི་ཚེས་དྲུག་ནས་བདུན་གྱི་བར་ཉིན་གྲངས་གཉིས་ཀྱི་རིང་ལ་བཞུགས་སྒར་དུ་སྐོང་འཚོགས་གནང་བའི་རྒྱ་གར་ན་གཞོན་ཉམས་ཞིབ་པ་གི་ཚོགས་འདུ་ཐེངས་ལྔ་པ་གི་ཐོག་རྒྱ་གར་གྱི་ཉམས་ཞིབ་པ་དང་སློབ་མ་དེ་བཞིན་རྒྱ་གར་ནང་རྟེན་གཞི་བྱས་པའི་གཙུག་ལག་སློབ་ཆེན་ཁག་གི་སློབ་དཔོན་སོགས་མི་གྲངས་བཅོ་ལྔ་མཉམ་ཞུགས་གནང་འདུག་ཅིང། ཤིབ་ནཱ་དཱར། གཙུག་ལག་སློབ་ཆེན་གྱི་ཧི་མ་ལ་ཡའི་ཉམས་ཞིབ་ལྟེ་གནས་ཁང་གི་འབུམ་རམས་པ་དེ་ཝེན་དྲ་ཀུ་མར་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་གྱི་ལས་གཞི་གི་ཐོག་ལ་དཔྱད་རྩོམ་འདོན་སྤེལ་གྱི་གཏམ་བཤད་གནང་སྟེ། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞི་དེ་དག་ནི་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་དང་འབྲེལ་བའི་ལས་གཞི་གཙོ་གྲས་ཤིག་ཡིན་པར་བརྟེན། བོད་ནང་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་བ་མ་ཟད་དུས་མཉམ་དུ་རྒྱ་རིགས་ལས་མི་གནས་སྤོས་དང་དེ་འབྲེལ་བཟོ་གྲྭ་གསར་རྒྱག་སོགས་ཀྱི་རྐྱེན་གྱིས་བོད་དང་ས་མཚམས་ས་ཁུལ་གྱི་བདེ་འཇགས་ཀྱི་ཐོག་ལ་ཤུགས་རྐྱེན་ངན་པ་ཐེབས་ཡོད་ཅེས་འགྲེལ་བརྗོད་གནང་འདུག།

གསར་འགོད་ལྷན་ཚོགས་ཀྱི་རྒྱུན་ལས་སྐབས་བཅུ་པ་གི་ལས་བསྡོམས་སྙན་སྒྲོན་ཞུས་པ་དང། མཐུན་ཚོགས་དེའི་མ་འོངས་པའི་ལས་དོན་གྱི་སྤེལ་ཕྱོགས་དེ་བཞིན་གསར་འགོད་པ་གི་ལས་རིགས་དང་འབྲེལ་བའི་དགོངས་ཚུལ་བསྡུ་ལེན་དང། ཕན་ཚུན་གྲོས་མོལ་གནང་བ་མ་ཟད། སྐབས་བཅུ་གཅིག་པའི་རྒྱུན་ལས་འོས་བསྡུ་གི་ལམ་ནས་གསར་འདེམས་གནང་འདུག་སྐབས་དེར་རྒྱུན་ལས་འོས་བསྡུ་གནང་བའི་ཁྲོད་བོད་ཀྱི་དུས་བབ་གསར་ལས་ཁང་གི་རྩོམ་སྒྲིག་པ་གཞོན་པ་དང་གསར་འགོད་པ། སྐལ་བཟང་སྦྱིན་པ་ལགས་སུ་འོས་གྲངས་ཉི་ཤུ་རྩ་བཞི་དང་ཨ་མི་རི་ཀའི་རླུང་འཕྲིན་ཁང་གི་གསར་འགོད་པ་སྐལ་བཟང་འཇིགས་མེད་ལགས་སུ་འོས་གྲངས་བཅུ་བདུན། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་ས་གནས་གསར་འགོད་པ་བློ་བཟང་དགེ་ལེགས་ལ་འོས་གྲངས་བཅུ་གཉིས་དང། ཕ་ཡུལ་གསར་ལས་ཁང་གི་གསར་འགོད་པ་བསྟན་འཛིན་ཉི་སྒྲོན་ལགས་སུ་འོས་གྲངས་བཅུ་གཉིས་ཐོབ་སྟེ་བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་སྐབས་བཅུ་གཅིག་པ་གི་ཚོགས་གཙོ་སྐལ་བཟང་སྦྱིན་པ་དང་ཚོགས་གཞོན་སྐལ་བཟང་འཇིགས་མེད། དངུལ་གཉེར་དང་རྩིས་པ་གཅིག་ལྕོགས་བློ་བཟང་དགེ་ལེགས། ལས་འཆར་འབྲེལ་མཐུད་པ་བསྟན་འཛིན་ཉི་སྒྲོན་བཅས་བསྐོ་གཞག་གནང་འདུག་བོད་ཀྱི་གསར་འགོད་མཐུན་ཚོགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ལོ་ལ་རྡ་རམ་ས་ལར་ཆེད་འཛུགས་གནང་ཞིང་མཐུན་ཚོགས་དེ་ནི་རྒྱ་གར་གཞུང་ལ་དེབ་སྐྱེལ་གནང་བའི་ཚོགས་པ་ཟིག་ཡིན་པ་མ་ཟད། ད་ལྟའི་ཆ་ལ་མཐུན་ཚོགས་ཀྱི་ཁོངས་སུ་བཙན་བྱོལ་ནང་གི་གསར་ལས་ཁང་ཁག་བདུན་ནས་འདོན་པའི་བོད་པའི་གསར་འགོད་པ་གྲངས་སུམ་ཅུ་སོ་གསུམ་ཚོགས་ཁོངས་སུ་མཉམ་ཞུགས་གནང་འདུག་ཨ་མེ་རི་ཀའི་གྲོས་ཚོགས་གོང་མ་གི་དམངས་གཙོ་ཚོགས་པ་གི་དབུ་ཁྲིད་ཆུ་ཁུ་ཤུ་མིར་གིས་སྣེ་ཁྲིད་པའི་གྲོས་ཚོགས་གོང་མ་གི་འཐུས་མི་དྲུག་ལས་གྲུབ་པའི་ཚོགས་ཆུང་ཟིག་གཟའ་སྤེན་པ་གི་ཉིན་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་དུ་ཕེབས་འབྱོར་གནང་ཡོད་འདུག་ལ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ནས་ཨ་མེ་རི་ཀའི་གྲོས་ཚོགས་ཀྱི་འཐུས་ཚབ་ཚོགས་ཆུང་ཟིག་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན། ཨ་རི་དང་རྒྱ་ནག་གི་བར་གྱི་འབྲེལ་ལམ་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་དང། ཡང་ཨ་རི་དང་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཚོས་ཨ་མེ་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་རྣམ་གཉིས་འདི་ལོ་གི་ཕྱི་ཟླ་བཅུ་གཅིག་པ་གི་ནང་མཇལ་འཕྲད་ཡོང་བའི་ཆེད་དུ་འཆར་གཞི་འདིང་བཞིན་པའི་སྐབས་འདི་ལ་ཨ་མེ་རི་ཀའི་གྲོས་ཚོགས་གོང་མ་གི་འཐུས་མི་གི་ཚོགས་ཆུང་འདི་རྒྱ་ནག་ལ་ཕེབས་པ་ཟིག་རེད། ཚོགས་ཆུང་དེའི་ནང་ཨ་མི་རི་ཀའི་དམངས་གཙོ་དང་སྤྱི་མཐུན་ཚོགས་པ་གཉིས་ཀ་གི་ཁྱོན་བསྡོམས་དྲུག་སྟེ་དམངས་གཙོའི་ཚོགས་པ་གི་གྲོས་ཚོགས་གོང་མ་གི་འཐུས་མི་གསུམ་དང་སྤྱི་མཐུན་ཚོགས་པ་གི་འཐུས་མི་གསུམ་བཅས་ཡོད་ལ། སྤྱི་མཐུན་ཚོགས་པ་གི་འཐུས་མི་རྣམས་ནི་གྲོས་ཚོགས་གོང་མ་གི་འཐུས་མི་མཱི་ཁི་ཁུ་རཱ་པོ་ཡིས་སྣེ་ཁྲིད་གནང་འདུག་རྒྱ་ནག་གཞུང་གིས་གཟའ་འཁོར་འདིའི་མགོ་སྟོད་ལ་བསྒྲགས་གཏམ་ཟིག་སྤེལ་བའི་ནང་ང་ད་རེས་ཨ་མི་རི་ཀའི་གྲོས་ཚོགས་གོང་མ་གི་འཐུས་མི་རྣམས་རྒྱ་ནག་ནང་ང་འཚམས་གཟིགས་སུ་ཕེབས་པ་དེ་ལ་བརྟེན་ནས་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ནང་ང་རྒྱ་ནག་གི་ཐོག་ལ་ཤེས་རྟོགས་མང་ཙམ་ཡོང་རྒྱུར་ལེགས་སྐྱེས་འབུལ་ཐུབ་པའི་རེ་བ་ཡོད་ཅེས་བཤད་འདུག་ཨ་རིའི་གྲོས་ཚོགས་གོང་མ་གི་དབུ་ཁྲིད་ཆུ་ཁུ་ཤུ་མིར་གྱི་ཡིག་ཚང་ནས་ད་རེས་ཁོང་རྒྱ་ནག་ཏུ་འཚམས་གཟིགས་ལ་ཕེབས་ནས་ཨ་མེ་རི་ཀའི་ངོས་ནས་སོ་སོ་གི་ཡུལ་དུ་རྒྱ་ནག་གི་ཚོང་པ་ཁག་ལ་རང་དབང་གི་སྒོ་ནས་ཚོང་འབྲེལ་བྱེད་དུ་འཇུག་གི་ཡོད་པ་བཞིན་དུ། ཨ་རིའི་ཚོང་པ་ཚོ་ལ་ཡང་དེ་དེ་བཞིན་དུ། རྒྱ་ནག་ནང་བྱེད་དུ་འཇུག་དགོས་པའི་འབད་རྩོལ་གནང་རྒྱུ་མ་ཟད། ཨ་རིའི་བདེ་འཇགས་སྲུང་སྐྱོབ་གི་ཆེད་ལ་ཡར་ཐོན་ཅན་གྱི་བཟོ་སྲོལ་རིག་གནས་ཀྱི་ཐོག་ཨ་མི་རི་ཀའི་འགོ་ཁྲིད་ཀྱི་གནས་བབ་རྒྱུན་འཁྱོངས་གནང་རྒྱུ་གིས་གཙོས་པའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང། Fentanyl ཟེར་བའི་གཟེར་སྨན་བཟོ་སྐྲུན། དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་སུ་རྒྱ་ནག་གི་འགན་ཁུར་དང་མཉམ་འབྲེལ་བྱེད་ཕྱོགས་སོགས་ཀྱི་ཐད་ལ་གྲོས་བསྡུར་གནང་རྒྱུ་ཡིན་ཟེར། ཨོ་སི་ཀྲི་ཡ་ལི་ཡ་གི་ནང་བཅའ་བཞི།

རྒྱ་ནག་གི་ཚོང་ལས་ཁང་བཞི་བཅུ་ཞེ་གཉིས་ཀྱིས་ཨ་མི་རི་ཀས་བཟོ་སྐྲུན་བྱས་པའི་ཚད་མཐོ་བའི་འཕྲུལ་ལས་ཀྱི་ནང་རྫས Microchips ཕྱིར་ཚོང་མི་ཆོག་པ་བཀག་སྡོམ་བྱས་པ་དེ་བཞིན་ཨུ་རུ་སུ་ལ་མཁོ་སྤྲོད་བྱས་པའི་ཉེས་མིང་གི་འོག་ཏུ་རྒྱ་ནག་གི་ཚོང་ལས་དེ་དག་ཨ་མི་རི་ཀའི་ཚོང་འབྲེལ་བཀག་སྡོམ་གྱི་མིང་ཐོའི་ནང་བཞག་འདུག། རྒྱ་ནག་མི་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་རྒྱ་ནག་གཞུང་གིས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པའི་ཐད་ལ་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཟིག་འཛིན་རྒྱུ་གི་ཆེད་དུ་ཁོང་ཚོས་འབད་བརྩོན་བྱ་རྒྱུ་ཡིན་ཞེས་འཇར་མན་དང་ཨོ་སི་ཀྲི་ཡཱ་ཡི་གྲོས་ཚོགས་འཐུས་མི་ཁག་ཅིག་གིས་གངས་སྐྱིད་ནས་གསལ་བསྒྲགས་སྤེལ་ཡོད་པའི་སྐོར་གསར་འགོད་པ་བློ་བེ་གིས་ས་གནས་ནས་བཏང་བའི་གནས་ཚུལ་ཟིག་གསན་རོགས་ཞུ།
འཇར་མན་དང་ཨོ་སི་ཀྲི་ཡཱ་གི་གྲོས་ཚོགས་འཐུས་མི་དྲུག་བཞུགས་སྒར་རྡ་རམ་ས་ལར་ཆེད་དུ་ཕེབས་ཏེ། བོད་མིའི་རང་དབང་འཐབ་རྩོད་དང་ཆོས་རིག་སྐད་ཡིག་སྲུང་སྐྱོབ། བཙན་བྱོལ་བོད་མི་གི་དམངས་གཙོ་དང་ཤེས་ཡོན་སྤྱི་ཚོགས་ཀྱི་སྒྲོམ་གཞི་བཅས་ལ་རྒྱུས་ལོན་ཤེས་རྟོགས་དང། ལྷག་པར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སོགས་ལ་མཇལ་འཕྲད་གྲུབ་པ་དང་ཆབས་ཅིག། སྤྱི་ཟླ་བཅུ་པ་གི་ཚེས་པ་དྲུག་ཉིན་གྱི་ཕྱི་དྲོ་ཕྱི་དྲོར་ལྷག་པ་ཚེ་རིང་ཚོགས་ཁང་དུ་གསར་འགོད་ལྷན་ཚོགས་ཟིག་གནང་སྐབས། བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པ་གི་ཐད་ཡུ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཟིག་འཛིན་ཆེད་ཁོ་ཚོས་འབད་བརྩོན་བྱེད་རྒྱུ་གལ་ཆེན་དུ་མཐོང་གི་ཡོད་ཅེས་འཇར་མན་གྱི་གྲོས་ཚོགས་འཐུས་མི་སཱན་དྲ་ཝེ་ཟེར་ལགས་ནས་འགྲེལ་བརྗོད་གནང་གི་འདུག།
ང་ཚོས་ཉི་མ་གཉིས་རིང་འདི་གར་དོ་གལ་ཆེན་པོ་གི་ཐོག་ནས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་གནམ་གཤིས་འགྱུར་ལྡོག། ཆུ་དཀོན་པོ་ཆགས་པ་སོགས་ཁོར་ཡུག་གི་གནས་སྟངས་ཀྱི་ཐད་དུ་གྲོས་བསྡུར་བྱུང་བ་དེ་དོ་སྣང་གི་ཐོག་ནས་བཤད་དགོས་པ་ཟིག་དང་ཡུ་རོབ་མཐུན་ཚོགས་ཀྱི་མཉམ་རུབ་ཀྱི་ངོས་འཛིན་སྲིད་ཇུས་ཟིག་འཛིན་ཆེད་ང་ཚོ་ཕྱིར་ལོག་གིས་འབད་བརྩོན་བྱ་གལ་ཆེན་པོ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་ཨོ་སི་ཁྲི་རི་ཡ་གི་གྲོས་ཚོགས་འཐུས་མི་ཡན་ནིག་ཤེ་ཊི་ལགས་ནས་ཀྱང། ཁོང་ཚོའི་ལུང་པ་གི་ནང་བོད་དོན་དཀའ་རྙོག་གི་བརྒྱུད་རིམ་དང་བོད་ནང་གི་གནས་ཚུལ་ངོ་མ་ཤེས་མཁན་ཧ་ཅང་ཉུང་ཉུང་ཡིན་པས།
ཕྱག་སྦྲེལ་གྲོས་ཚོགས་འཐུས་མི་དང་སྲིད་དོན་པ་སོགས་ཀྱི་ནང་བོད་དོན་གོ་རྟོགས་སྤེལ་ཐབས་གནང་ཐུབ་རྒྱུ་ཧ་ཅང་གལ་ཆེན་ཡིན་པ་འགྲེལ་བརྗོད་གནང་གི་འདུག། སྐད་ཆ་དྲང་མོ་བཤད་ན་འགྲོ་བ་མིའི་ཐོབ་ཐང་གནས་ཚུལ་ནི་རྩལ་དུ་འདོན་དགོས་པ་གི་གནད་དོན་ཚབས་ཆེ་ཤོས་ཡིན་པ་དང། བོད་ཀྱི་གནད་དོན་ནི་རྒྱ་ནག་ཉེན་ཚབས་ཆེན་པོ་ཡིན་པ་གི་དཔེར་མཚོན་མངོན་གསལ་དོད་པོ་ཟིག་ཡིན་པས། ཡུ་རོབ་ཀྱི་སྲིད་དོན་གི་ནང་བོད་དོན་གྲོས་བསྡུར་ཤུགས་ཆེར་འགྲོ་དགོས་ངེས་ཅན་ཟིག་ཆགས་ཡོད་པ་གི་ཁར། ཆབ་སྲིད་ཚོགས་པ་སུ་ཡིན་ལ་མ་ལྟོས་བར་ང་ཚོའི་ཕྱག་རོགས་ཕལ་ཆེར་བའི་གང་བསམ་ཕྱོགས་འདྲ་བོ་ཙམ་ཞིག་ཡོད་ནའང། བོད་ཀྱི་དཀའ་རྙོག་དང་བོད་ནང་གི་གནས་སྟངས་ངོ་མ་ཤེས་མཁན་ཧ་ཅང་ཉུང་བར་བརྟེན། ཕྱག་རོགས་གྲོས་ཚོགས་འཐུས་མི་སོགས་ཀྱི་ནང་བོད་དོན་གོ་རྟོགས་སྤེལ་རྒྱུ་གལ་ཆེན་དུ་མཐོང་བའི་འགྲེལ་བརྗོད་གནང་སོང་ལ། ཡང Austria གི་གྲོས་ཚོགས་འཐུས་མི Dolores Bakos ལགས་ནས་མོ་རང་ལོ་ཆུང་བྱིས་པ་གི་གནས་སྐབས་སུ། ནམ་རྒྱུན་རྒྱལ་ཁབ་གཞན་གྱི་ལོ་རྒྱུས་དང་འབྲེལ་བའི་གློག་བརྙན་ལ་ལྟ་རྒྱུར་དགའ་བོ་ཡོད་ཀྱང། དེའི་ནང་བོད་ཀྱི་སྐོར་ལའང་མང་པོ་མཐོང་རྒྱུ་ཡོད་ནའང། སྟབས་མ་ལེགས་པ་ཞིག་གིས་ད་ལྟ་ཡུ་རོབ་དང་ནུབ་ཕྱོགས་ཀྱི་འཇིག་རྟེན་དུ་བོད་ཀྱི་སྐོར་གོ་ཐོས་ཧ་ཅང་ཉུང་བར་བརྟེན།

འཇར་མན་དང་ཨོ་སི་ཀྲུ་རི་ཡ་གི་གྲོས་ཚོགས་འཐུས་མི་དྲུག་པོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་དང་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་བཅས་ལའང་མཇལ་འཕྲད་གནང་བ་གི་ཁར། གཞུང་འབྲེལ་དང་གཞུང་འབྲེལ་མིན་པ་གི་ཚོགས་སྡེ་དང་ཤེས་ཡོན་སྡེ་ཁག་ཁག་ལའང་གཟིགས་ཞིབ་གནང་ཡོད་པ་རེད། སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས། བོད་ནང་ད་ལྟའི་ཆར་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་ཛ་དྲག་ཡིན་པ་དང། ལྷག་པར་བོད་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་གནས་ཐུབ་མིན་གྱི་མཚམས་ལ་སླེབས་ཡོད་པ་གི་སྐོར་དང། ཡུ་རོབ་མཐུན་ཚོགས་ནས་བོད་དོན་གི་ཐོག་གི་གྲོས་ཆོད་ཐེངས་ཁ་ཤས་བཞག་ཡོད་པ་ལྟར། སོ་སོའི་རྒྱལ་ཁབ་ཀྱི་གྲོས་ཚོགས་སུ་བོད་དོན་གྱི་སྐོར་གླེང་སློང་གང་མང་ཡོང་ཐབས་དང། རྒྱལ་ཁབ་ཀྱི་ཕྱི་སྲིད་ཀྱི་ཐོག་བོད་ཀྱི་གནས་སྟངས་སླེབས་ཐུབ་དགོས་པ། རྒྱ་ནག་དང་མཉམ་དུ་འབྲེལ་བ་གནང་དུས་བོད་ཀྱི་གནད་དོན་གྱི་སྐོར་གླེང་སློང་གནང་ཐུབ་རྒྱུ་གལ་ཆེན་ཡིན་པ་སོགས་སྐུལ་མ་གནང་ཡོད་སྐད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

ཨ་རེད་རེད་རེད་ད་ཁྱེད་རང་གི་གོང་ནས་གསུངས་སོང་བ་བོན་སྒོ་ཟེར་གོ་ནོ་ལོ་དེབ་འདི་དང་པོ་འགོ་འཛུགས་རིགས་ཐ་ཚོ་གཅིག་གི་གྱ་གྲངས་གི་ནང་འགོ་འཛུགས་འཛུགས་ད་ལྟ་བར་དུ་ད་མུ་མཐུད་དུ་ལོ་རེ་གཏོང་གི་ཡོད་གི་དེ་བར་ནས་ཡང་གཅིག་རྐྱེན་དབང་གིས་མཚམས་བཞག་གི་ད་ལྟ་གསུམ་མཉམ་དུ་ད་དཔར་སྐྲུན་བྱས་ནི་ཡིན་ཟེར་གོ་གི་དེ་ན་སྔོན་མ་གི་དེབ་དེ་དག་གི་ནང་ནས་ད་ལྟ་གི་དེ་དང་སྔོན་མ་གི་དེབ་དེ་དག་གི་ནང་ནས་ད་གཙོ་བོ་བརྗོད་བྱ་རེ་གང་གི་སྐོར་གོ་གི་ཡོད་ནི་རེད།

ཨེ་ནས་ཤེས་རིག་ཟེར་ཡ་གཅིག། དེ་ནས་སྙན་རྩོམ་གྱི་སྡེ་ཚན་གཅིག། ཨེ་ནས་གནས་ཚུལ་ཟེར་ཡ་དེ་ད་སྡེ་ཚན་དུ་ཆེ་ནས་ཆེན་མོ་ལྔ་ཡོད་བ་ད་དེ་ཕལ་ཆེར་བོན་སྒོ་ལོ་དེབ་ཆ་ཚང་ལ་གཅིག་པ་རེད་ད་དེའི་ནང་ལོགས་གཡུང་དྲུང་བོན་གྱི་སྡེ་ཚན་ནང་ལོགས་ལ་ད་ཅི་རྩོམ་རིག་འདྲ་མི་འདྲ་ལོ་རེ་ལོ་རེ་ནས་རྩོམ་པ་པོ་མ་འདྲ་བ་མ་འདྲ་བ་དེ་གི་རྩོམ་རིག་ཡོད་རེད་དེ་ནས་ད་ག་ནང་གི་རྒྱལ་རབས་ལོ་རྒྱུས་ཀྱི་སྡེ་ཚན་ད་རྩ་བའི་གི་ཆ་ནས་བོན་དང་འབྲེལ་བ་དང་ཞང་ཞུང་དང་བོན་དང་འབྲེལ་བའི་གི་ད་རྩོམ་ཡིག་དེ་འདྲའི་བྱས་ནས་ད། བ་ཚོ་དེ་འདྲའི་བྱས་ནས་ད་སྔས་མ་སྔས་མ་ཐེངས་མ་དང་པོ་ད་དགོན་པ་རང་གི་ཅིག་ད་དགེ་འདུན་པ་ད་དེ་འདྲའི་བྱས་ནས་རྩོམ་རྒྱག་ཡག་དེ་ནས་ག་ལེ་ག་ལེ་རྒྱ་ཆེ་རུ་ཆེ་རུ་ཆེ་ད་ད་ད་ཕལ་ཆེར་ཅིག་རྒྱལ་སྤྱིའི་རང་བཞིན་ཟེར་ན་ད་ཕལ་ཆེར་བོད་ཕྱི་ནང་ཡིན་ན་རེད། ཅིག་ག་ཟེར་བ་རེད་ཕྱི་རྒྱལ་ཞིབ་འཇུག་པ་དེ་འདྲའི་ཡིན་པ་ཡིན་ན་རེད་དེ་འདྲའི་བྱས་ནས་ད་རྩོམ་ཡིག་གི་ཕལ་ཆེར་རྩ་བའི་གི་སྒྲོམ་གཞི་ད་ད་རྩོམ་ཡིག་སྡེ་ཚན་ལྔ་ལས་མ་འདས་པ་དེའི་ནང་ནས་གཙོ་བོ་དེ་ད་རྒྱལ་རབས་ལོ་རྒྱུས། གཅིག་རིག་གཞུང་དཔྱད་གླེང་གི་གཙོ་བོ་རྩོམ་ཡིག་གཙོ་བོར་བྱས་པའི་ད་ལྟའི་སྡེ་ཚན། དེ་འདྲའི་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་སྡེ་ཚན་དེ་ཚོ་ནང་ལ་འདུས་བསྡད་པའི་དེ་ནི་རྩོམ་ཡིག་སྣ་འཛོམས་འདྲ་བོ་ཅིག་དེ་འདྲའི་བྱས་ཡོང་གི་ཡོད་རེད་ཕལ་ཆེར་རྩ་བའི་ཆ་ནས་ད་རྩོམ་སྒྲིག་བྱེད་སྟངས་ཀྱི་རིམ་པ་ཡང་ཡར་རྒྱས་རིམ་པས་གོང་འཕེལ་འགྲོ་གི་ཡོད་རེད་ཡིན་ནའང་དེ་མ་གཏོགས་བརྗོད་གཞི་གི་ཆ་ནས་དཔེ་ཞིག་དམིགས་བསལ་གྱི་ད་འགྱུར་བ་ཆེན་པོ་དེ་འདྲ་གང་ཡང་ཡོད་མ་རེད་ལགས།

ད་ལགས་རྩ་བའི་གི་ཆ་ནས་ད་གིན་གོང་དུ་ཞུས་པ་ནང་བཞིན་རེད་བརྗོད་བྱའི་གི་ཆ་ནས་ད་གཡུང་དྲུང་བོན་གི་སྡེ་ཚན་གཅིག་རྒྱལ་རབས་ལོ་རྒྱུས་གི་སྡེ་ཚན་གཅིག་ཤེས་རིག་ཟེར་ཡ་ད་སྙན་རྩོམ་གནས་ཚུལ་ཟེར་ཡ་གཅིག་ཡོད་རེད་དེ་ནས་སྡེ་ཚན་དེའི་ནང་ལ་འདུས་བསྡད་པ་གཅིག་རེད་ཡིན་ན་ད་རྩོམ་རྩོམ་གི་ཆ་ནས་མ་འདྲ་བ་གཅིག་ད་ལན་ཡིན་ན་ད་རྩོམ་དེབ་གསུམ་གི་ནང་ལ་རྩོམ་པ་པོ་དེ་ཚོ་ད་དཔེར་ན་ཆ་བཞག་ན་དེ་ནས་བོད་ནས་ཡིན་ན་ལན་གྲུ་མི་རིགས་སློབ་གྲྭ་ཆེན་མོ་རེད་དེ་ནས་བོད་ལྗོངས་སློབ་གྲྭ་ཆེན་མོ་རེད་ད་ནང་གི་ཀྲུང་གོའི་སྤྱི་ཚོགས་ཚན་རིག་ཁང་ནས་རེད་དེ་འདྲའི་ད་གི་དགེ་རྒན་གནང་བསྡད་མཁན་དང་ཉམས་ཞིབ་གནང་གི་བསྡད་མཁན་རྩོམ་པ་པོ་རེད་ད་ད་ག་ནང་བཞིན་གི་ཕྱི་རྒྱལ་ཁག་ནས་ཡང་དེ་འདྲའི་ད་ཡག་ག་ཟེར་བ་རེད་སློབ་གྲྭ་ཆེན་མོ་ཁག་ལ་བསྡད་བཞག་པ་རེད་དེ་འདྲའི་བྱས་ནས་ད་རྩོམ་ཡིག་གི་ཅིག་ག་ཟེར་བ་རེད་ཁྱབ་ཚད་ལྟར་མཚོན་ན་ཏོག་ཙམ་རྒྱ་ཆེ་བ་དང་དེ་ནས་ད་ག་ནང་གི་རྩོམ་གི་སྤུས་ཚད་ཡིན་ན་ད་གང་ཐུབ་ཐུབ་གི་ད་ལོ་རེ་བཞིན་དུ་ཅིག་ད་དེང་སང་གི་ཅིག་དེང་དུས་ཀྱི་ཞིབ་འཇུག་གི་འགྲོ་རིག་པ་འགྲོ་སྟངས་ཀྱི་ཐོག་ནས་ད་ཅིག་ཡོང་ཐབས་ཅིག་མཆན་བུ་འགོད་སྟངས་ཡིན་ན་རེད་ཞིབ་འཇུག་གི་རིག་པ་ག་འདྲའི་ཐོག་ལས་དེ་སུ་ཐོག་ནས་ད་ཡོང་ཐབས་ཐབས་ལམ་གནང་བསྡད་པ་དེ་འདྲའི་བྱ་བ་འདྲ་བ་ཅིག་རེད་ལ་ད།

ལ་རེད། དེ་ལྟར་ང་ཚོས་ཅིག་དེབ་སྒྲིག་སྟངས་ཀྱི་སྟབས་བདེ་མིན་ད་དེ་འདྲའི་ཐོག་ནས་མང་ཆེ་བ་དེ་ང་རང་ཚོའི་ལྟ་ཚིགས་བཅད་ཀྱི་ཡོད་ཚིགས་བཅད་ཀྱི་སྙན་ངག་དེ་རེད་ད་ཕལ་ཆེར་དེ་སྲོལ་རྒྱུན་སྙན་ངག་ལས་ཞུས་ན་འགྲིག་གི་མིན་འགྲོ་དེ་འདྲའི་ཅིག་ཐོག་ལ་རེད་རེད་བ་ལ་དེའི་ནང་ལོགས་ནས་དེ་ནི་ད་ཕལ་ཆེར་མང་ཆེ་བ་བོད་ནང་ནས་སྙན་ངག་རེད་སྡེ་བ་ལ་ཡིན་ན་ད་དཔེར་ན་ཆ་བཞག་ན་ཅིག་བཙན་བྱོལ་ནང་ལ་སྙན་ངག་གི་རྩོམ་པ་པོ་གྲགས་ཅན་དེ་འདྲའི་ལ་ཡང་བསྐུལ་མ་བྱས་ནས་དེ་ཚོ་ལ་ཡིན་ན་ཡང་ཅིག་སོ་སོ་སྐྱེ་སྟངས་ཀྱི་ཆ་ནས་བོན་དང་འབྲེལ་བ་ཡོད་པ་ཅིག་བོན་དང་རིག་གཞུང་ཤེས་རིག་བོན་གྱི་ཤེས་རིག་ལོ་རྒྱུས་རིག་གཞུང་དེ་འདྲའི་ལ་འབྲེལ་བ་ཡོད་པ་སྙན་ངག་ཡོད་ན།

ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནས་ནི་བྱས་ནས་ད་ག་ཟེར་ན། བརྒྱད་ཅུ་གྱ་བདུན་བྱས་ནས་མདོ་འདག་བྱེད་དུས་སྐབས་སུ་ཏོག་ཙམ་རྙིང་གྲས་ཡིན་པ་བྱེད་དུས་སྐབས་སུ་འདི་ལ་རྩོམ་གནང་མཁན་མང་པོ་ཡོད་རེད་དེ་ཡིན་དུས་སྐབས་སུ་རྩོམ་མང་པོ་ཞིག་མཉམ་དུ་བསགས་བསྡད་པ་ཡིན་དུས་སྐབས་སུ་ཨེ་ནི་དེབ་གསུམ་མཉམ་དུ་གཏོང་ཡོང་བ་ཡིན་ན་ཡང་ད་དུང་དཔེ་དེབ་མང་མང་ཐག་ཆོད་བྱས་ནས་རྩོམ་འགའ་ཞིག་མ་ཤོང་བ་དེ་འདྲ་ཆགས་སོང་རེད་བ་ལ་ཡིན་ན་ད་ལན་ནམ་རྒྱུན་ཡིན་ན་དཔྱད་རྩོམ་རིགས་དང་སྙན་ངག་དང་ཉུང་ཉུང་བྱས་པོ་དགོས་ཡོད་རེད་ད་ནམ་རྒྱུན་ཡིན་ན་དཔྱད་རྩོམ་བརྒྱད་དང་དགུ་དེ་འདྲ་པར་རོ་ཡོད་རེད། ད་ལན་དུས་དེབ་རེ་རེ་ལ་དཔྱད་རྩོམ་བཅུ་གཅིག་བཅུ་གཅིག་ཚང་མ་གཅིག་པ་གཅིག་རྐྱང་བཅུ་གཅིག་ཡོད། ཡིན་ན་ད་དཔྱད་རྩོམ་མང་ཉུང་གི་ཁྱད་པར་ཅིག་ཡིན་དུས་སྐབས་སུ་མང་ཤོས་དེ་ལ་ད་ལྟ་ཤོག་གྲངས་ཉིས་བརྒྱ་དང་བཞི་ཡས་མས་ཀྱི་ད་ཤོག་གྲངས་ཁོ་རང་གཅིག་གཅིག་ག་ཟེར་དགོས་རེད་དེ། དེབ་ཀྱི་བརྩི་སྟངས་ཀྱི་སྒང་ལ་གླེང་བརྗོད་དེ་ཆ་ཚང་བརྩིས་སོང་བ་ཡིན་ན་མང་ཤོས་དེ་ལ་ཤོག་ལྡེབ་ཉིས་བརྒྱ་དང་ཉི་ཤུ་བྱས་དེའི་འོག་ལ་ཨེ་ནི་ཤོག་ལྡེབ་ཉིས་བརྒྱ་དང་བཅུ་གཉིས་བྱས། དེ་ལས་ཉུང་བ་དེ་ལ་ཤོག་ལྡེབ་བརྒྱ་དང་དགུ་བཅུ་གོ་དྲུག་ཟེར། ད་ལྟ་བར་དུ་ཕལ་ཆེར་བོན་སྒོ་ལོ་དེབ་ཀྱི་ཤོག་གྲངས་བརྒྱ་དང་དགུ་བཅུ་ཡན་ལ་ཡོད་མ་རེད་ད་ད་ལན་གསུམ་དེ་མང་ཤོས་ར་ཆགས་དེ་གོ་ད་དེ་རྒྱུ་མཚན་དེ་ལོ་མང་པོ་ལ་བཏོན་མ་ཐུབ་པ་ཡིན་དུས་སྐབས་སུ་དཔྱད་རྩོམ་དེ་མུ་མཐུད་ནས་ད་ཅིག་རྒྱལ་ཕྱི་ནང་གི་མཁས་པ་མང་པོ་ཅིག་གིས་དུས་སུ་བྱས་ནས་ང་ཚོ་ལ་གནང་བསྡད་ཀྱི་ཡོད་དུས་སྐབས་སུ་དེ་ཚོ་ཚང་མ་ད་དེབ་གསུམ་ནང་ལ་གང་ལ་གང་འཚམས་ཀྱི་ཤོང་ཐབས་བྱས་དུས་སྐབས་སུ་མང་པོ་ཆགས་སོང་ལ། རེད་རེད་རེད་ད་ཁྱེད་རང་གི་འདིའི་བོན་སྒོ་གི་ད་ཐེངས་ཀྱི་འདོན་ཐེངས་འདིའི་མགོ་འཇུག་བར་གསུམ་ཚང་མ་ཁྱེད་རང་གི་རྩོམ་སྒྲིག་གི་ལས་ཀ་ཡིན། ཅི་ཡང་དེ་དེབ་གསུམ་པོའི་ནང་གི་ད་ཁྱེད་རང་གི་ཕྱིར་དཀར་སི་ཀོ་རེ་ཕྱི་མིག་ཅིག་བལྟས་ན་དེའི་ནང་གི་ཁྱེད་རང་གི་ལོ་འབའ་ཤིག་གི་ད་སྔོན་མ་དང་མི་འདྲ་བ་གི་དཔྱད་རྩོམ་གི་ནང་ནས་ཨོ་འདི་དག་གཤིས་ཀྱི་ཅིག་ཚད་མ་འདྲ་བོ་ཚད་གཞི་ཟིག་ན་རེད། ད་རྗེས་མ་གི་ཅིག་ཡང་ན་ཡི་གེ་གཞན་པ་གི་ཅིག་རྒྱལ་སྤྱིའི་གི་དུས་དེབ། སྐད་གྲགས་ཅན་དུས་དེབ་དུ་སོགས་ཀྱི་སྟེང་མཁོ་སྤྲོད་བྱས་ན་རེ་ཡང་ན་ཡི་གེ་གཞན་པ་གི་སྟེང་བསྒྱུར་ན། གཅིག་ད་ཆགས་སུ་གོ་ནོར་ཡང་གཅིག་ཚད་རིམ་གཞན་པ་ཟིག་སླེབས་ས་རེད་བསམ་བསམ་གི་དེ་མོ་གི་ཡང་གཅིག་རྩོམ་སྒྲིག་གི་གོ་རིམ་ནང་ནས་དེ་མོ་ཨུ་བྱུང་ད་དེའི་སྐོར་ར་ཅང

རྩོམ་འབྲི་རྒྱུ་ཡིན་ན་དངོས་གནས་གཅིག་ཚད་གཞི་ལྡན་པ་དེང་དུས་ཀྱི་དཔྱད་རྩོམ་འབྲི་སྟངས་དེ་ཡིན་པ་གཅིག་ལྡན་པ་གཅིག་ག་ཚོད་སྲོལ་རྒྱུན་གྱི་ང་ཚོ་གཅིག་དད་མོས་རང་ཁོ་ནའི་ཐོག་ལ་འགྲོ་བ་མ་ཡིན་པ་དེ་དངོས་གནས་ཞིབ་འཇུག་གི་རྣམ་པའི་ཐོག་ནས་ཡིན་པ་ཡིན་གཅིག་རྒྱུ་མཚན་དང་ལྡན་གར་སིག་གོ། ད་ཁོས་རི་ངོ་དང་དེང་དུས་ཀྱི་དཔང་རྟགས་དང་ཆ་ཚང་གཅིག་ཕུན་སུམ་ཚོགས་པ་ཡོད་བསྡད་པ་དེ་འདྲའི་རྩོམ་གང་ལ་གང་འཚམས་ཡོད་ལ།

ལོ་རེ་དང་ད་བར་དུ་དཔལ་འབྱོར་གྱི་གཏོར་བརླག་དཀའ་ངལ་གྱིས་ཁྲིད་མ་སོང་ད་ལན་ཡིན་ན་དེབ་གསུམ་བཏོན་ཏེ་ད་ཡུན་རིང་པོ་བཏོན་མ་ཐུབ་པའི་སྐབས་སུ་ནི་ང་རང་ཚོས་སོ་སོར་དེའི་འབྲེལ་ཡོད་ལ་དེ་ནས་ལབ་འོང་དུས་སྐབས་སུ་ཨོ་ཡིན་ད་ཡིན་སྲིད་ད་ད་བོན་སྒོ་དེ་དངོས་གནས་དྲང་གནས་ད་གཅིག་གི་བཏོན་བྱེད་སྟངས་ཀྱི་བོད་ཀྱི་སྤྱི་ཚོགས་ལྷག་པར་དུ་བཙན་བྱོལ་གྱི་ཁྲོད་ནས་དེ་དཔེ་གལ་ཆེན་པོ་གཅིག་ཆགས་དེ་སྐོར་དེ་ནི་ལྷག་པར་དུ་བོན་ལ་མཚོན་ན་ཡང་གཅིག་བོན་གྱི་ཤེས་རིག་ལོ་རྒྱུས་རྒྱལ་རབས་དང་བཅས་པ་དེ་རྒྱུས་ལོན་བྱེད་ས་གི་སྒེའུ། དཔེ་གལ་ཆེན་པོ་ཆགས་ཏེ་འོ་རེད་ད་དེ་ཚོ་ཁྱེད་ཚོ་བསྐྱར་སོགས་ཀྱིས་ཐོས་པ་ཡིན་ན་ཡིན་དང་ཡིན་ཟེར་ཡ་དེ་དཔལ་འབྱོར་གྱི་ཐོག་ནས་དཔེ་ལྟ་དཀའ་ཟེར་བ་རེད་ཧ་ལས་པའི་གེགས་ཀྱི་ག་ཟེར་བ་རེད་རོགས་རམ་བྱེད་མཁན་དེ་ཚོ་ལ་ཡིན་ན་སྣང་དག་གང་ཡང་བྱུང་མ་སོང་ལ་དང་མ་འོངས་པ་ཡིན་ན་ཡང་དེའི་ཐོག་ལ་དཀའ་ངལ་གྱི་གེགས་འཕྲད་གི་ཡོད་བསམ་གྱི་མི་འདུག་ལགས། ཨ་རེད་རེད་རེད་ད་དེ་མ་ནི་དུས་ཚོད་མ་མེད་གི་དེ་ཡིན་དང་ན་མཐའ་མ་ཡང་ཆུ་གོང་ནས་ཁྱེད་རང་གི་མ་གསུང་ན་གི་ཅིག་དམིགས་བསལ་གི་གསུང་ཡ་དེ་འདྲ་ཡོད་ན་ཐུང་ཐུང་ཅིག་གསུང། ད་དམིགས་བསལ་གི་དེ་འདྲ་གི་ཤོད་ཡ་མེད་ད་ཡིན་ན་ད་འདི་བོན་སྒོ་ཟེར་དེ་ང་རང་ཚོ་ཅིག་གདན་ས་སྨན་རི་ནས་དུ་ཕྱིན་ནས་འདོན་སྤེལ་བྱེད་དེ་གི་ཡོད་རེད་དེ་ཡིན་ན་ཡང་ཁྱབ་ཁོངས་དེ་ད་ཅིག་ག་ཟེར་གོ་རྒྱལ་ཕྱི་ནང་གི་སྤྱི་ཚོགས་གང་ལ་ཡང་ཁྱབ་ཐུབ་པ་ཅིག་དེ་ཡང་ཅིག་ང་རང་ཚོ་མེས་པོ་གི་ཆོས་དང་རིག་གཞུང་ཅིག་ད་དེ་སོགས་ལ་ཅིག་འདྲི་ད་བརྒྱུད་སྤེལ་བྱེད་ཡ་དང་ཁྱབ་སྤེལ་བྱེད་ཡ་མེད་རེད་ཤེས་རྟོགས་བྱུང་ཡ་དེ་འདྲ་ཡིན་དུས་སྐབས་སུ་ཡིན་ནི་སྣང་བ།